མང་ཆེ་བ་བྱེ་ཐང་ཡིན་པའི་ཡུལ་དེ་ས་ཆ་རྒྱ་ཆེ་ཡང། མི་འབོར་ས་ཡ་གཉིས་དང་འབུམ་གཉིས་ཁྲི་ལྔ་ཙམ་ལས་མེད་པའི་རྒྱལ་ཁབ་ཅིག་རེད། འོན་ཀྱང་ཡུལ་དེ་ཨ་ཧྥེ་རི་ཁའི་གླིང་ཆེན་ནང་གི་དེང་སྐབས་རྒྱལ་ཁབ་ཆེས་ཚགས་ཚུད་ཤོས་དང་དཔལ་འབྱོར་ཡག་པོ་ཡོད་པའི་རྒྱལ་ཁབ་ཅིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ཅིང། བར་ལམ་རྒྱལ་ཁབ་དེ་ཡིས་བོད་ཀྱི་བླ་ན་མེད་པའི་དམ་པའི་ཆོས་ཀྱི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཐོངས་མཆན་བི་ཛ་ཕུལ་ཏེ་རྒྱ་ནག་གི་གནོན་ཤུགས་རྩིས་མེད་མཛད་པ་དེས་ཀྱང། ཡུལ་དེའི་ཆབ་སྲིད་དང་དཔལ་འབྱོར་གྱི་གནས་སྟངས་ཅི་འདྲ་ཡོད་པ་གང་འཚམ་མཚོན་ཐུབ་པ་ཞིག་རེད།

ང་ཚོ་སུ་ཡིན་པ་གི་རྒྱུ་མཚན་གྱིས་ཡིན་ཟེར་གྱི་ཡོད་ལ། ང་སུ་ཡིན་པའི་ངོས་འཛིན་གྱི་ཐག་གཅོད་དེ། ངས་གཞན་པ་ལ་བྱམས་སྐྱོང་བྱེད་པའི་ནུས་པ་དང། ངས་གཞན་ངོས་ལེན་བྱེད་པ་གི་ནུས་པ་ལ་བརྟེན་གྱི་ཡོད། ངས་གཞན་ངོས་ལེན་བྱེད་པ་གི་ནུས་པ་དང་བསྟུན་ནས་ང་འགྲོ་བ་མི་ཞིག་ཡིན་པ་ངོས་འཛིན་ཡོང་གི་ཡོད། དེ་ནི་སྦོ་ཐོ་གི་ནང་དོན་རེད། ང་སུ་ཡིན་པ་དེ་ང་ཚོ་སུ་ཡིན་པ་གི་རྒྱུ་མཚན་གྱིས་ཡིན། ངའི་འགྲོ་བ་མིའི་རིན་ཐང་དེ་ངས་གཞན་ངོས་ལེན་དང་གུས་བརྩི་བྱམས་སྐྱོང་བཅས་ཇི་ཙམ་བྱེད་ཐུབ་པ་དེ་ཡིས་ཐག་གཅོད་བྱེད་ཀྱི་ཡོད། འབུམ་རམས་པ Dube ཡིས་མུ་མཐུད་ནས་འགྲེལ་བརྗོད་བྱེད་པ་ལྟར་ན། སྤྱི་ཚོགས་སམ་སྤྱི་ཁུལ་གཙོ་བཟུང་བྱེད་པའི་ལྟ་གྲུབ་འདི་ནི། འགྲོ་བ་མིའི་སྤྱི་ཚོགས་གཅིག་པུ་ལ་མི་གོ་བར་རང་གི་ཁོར་ཡུག་ནས་ཡོད་པའི་སེམས་ཅན་ཚང་མ་ལ་ངོས་འཛིན་དང་ཞབས་ཞུ་བྱེད་ཐུབ་མཁན་ཞིག་ཡོང་རྒྱུ་དེ་འགྲོ་བ་མིའི་ཁྱད་ཆོས་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། སྦོ་ཐོ་ཟེར་བའི་ལྟ་གྲུབ་དེ་བན་ཐུ་ཀྱི་མི་རིགས་ལས་བྱུང་བ་ཞིག་ཡིན་པ་དང། མི་རིགས་དེ་ཨ་ཧྥེ་རི་ཁའི་ལྷོ་ཁུལ་ཁག་གཙོ་བོར་བྱས་པ་དང་དེ་བཞིན་ཤར་ཕྱོགས་དང་དབུས་ཁུལ་དུ་ཁྱབ་ཡོད་པ་མ་ཚད། གླིང་ཆེན་དེའི་ནུབ་ཕྱོགས་ས་ཁུལ་འགའ་ཞིག་ནང་ལ་ཡང་ཁྱབ་ཡོད་པའི་མི་རིགས་ཤིག་ཡིན་པ་རེད། གོང་ཞུས་ཀྱི་སྦོ་ཐོའམ་ཨུ་སྦུན་ཐུ་ཟེར་བའི་ལྟ་གྲུབ་དེའི་མིང་ཚིག་གཉིས་ནི། མི་རིགས་དེ་གའི་ནང་ལ་སྦོ་ཐོ་ཟེར་བ་དེ་མི་མང་ལ་གོ་བ་དང་མུ་ཐོ་ཟེར་བ་དེ

མི་གཅིག་དང་སྦོ་ཐོ་ཟེར་ན་མི་མང་ཟེར་གི་ཡོད་པ་རེད། སྦོ་ཐོ་ཟེར་བ་དེ་འགྲོ་བ་མི་ཟེར་བའི་མཚན་ཉིད་སྟོན་བྱེད་ཀྱི་ཉིང་ཁུ་དེ་ཆགས་ཡོད། གང་ཟག་ཞིག་འགྲོ་བ་མི་ཡིན་པ་ང་ཚོས་ཇི་ལྟར་ཤེས་ཐུབ་ཀྱི་ཡོད་ཟེར་ན་མི་དེ་ལ་གཞན་ངོས་ལེན་དང་གཞན་ལ་གུས་ཞབས་བྱེད་པའི་ནུས་པ་ཡོད་པ་མཐོང་བ་ལས་ཤེས་ཀྱི་ཡོད། དེར་བརྟེན་ལྟ་གྲུབ་དེ་ཡི་ནང་མི་གཞན་ནམ་སྤྱི་ཚོགས་འགྲོ་བ་གཞན་གྱི་རིན་ཐང་ངོས་ལེན་དང་དེ་རྣམས་ལ་བྱམས་སྐྱོང་དང་ཞབས་ཞུ་བྱེད་པའི་ནུས་པ་མེད་ན། དེ་ནི་འགྲོ་བ་མི་ཡི་མཚན་ཉིད་མ་ཚང་བ་ལྟ་བུ་ཞིག་ལ་ཆ་འཇོག་གི་ཡོད་པ་རེད། བར་ལམ་གོང་ས་མཆོག་གིས་ཁོང་ལ་ལྟ་གྲུབ་དེའི་སྐོར་ལ་ཐོག་མར་ཁོང་དང་ཐུགས་ཐག་ཉེ་པོ་ཡོད་པའི་ལྷོ་ཨ་ཧྥི་རི་ཀའི་ནང་གི་ཆོས་དཔོན་དང་ནོ་སྦེལ་ཞི་བདེའི་གཟེངས་རྟགས་ཐོབ་མཁན Desmond Tutu ལགས་ཀྱིས་ངོ་སྤྲོད་ཞུས་གནང་ཡོད་པའི་འགྲེལ་བརྗོད་གནང་འདུག། ང་སུ་ཡིན་པ་དེ་ང་ཚོ་སུ་ཡིན་པའི་རྒྱུ་མཚན་གྱིས་ཡིན་ཟེར་བ་དེ་ནི་མི་ཆོས་རིང་ལུགས་ཀྱི་ལྟ་གྲུབ་ཅིག་ཡིན་པ་མ་ཚད། གཞན་དོན་སྒྲུབ་པའི་ལྟ་གྲུབ་དང་རང་ཉིད་དམན་ས་བཟུང་བའི་ལྟ་གྲུབ་ཞིག་ཀྱང་ཡིན་པ་དེ་ལྟར་ཡང། མཁས་པ་འགའ་ཞིག་གིས། ཡོ་རོབ་ཀྱིས་ཨ་ཧྥེ་རི་ཁའི་གླིང་ཆེན་དེ་དེ་སྔོན་མི་སེར་སྤེལ་ཡུལ་དུ་བསྒྱུར་བའི་དུས་སྐབས་སུ་དེ་ལྟ་བུའི་ལྟ་གྲུབ་ཅན་གྱི་སྤྱི་ཚོགས་ལ་འགྱུར་བ་ངན་པ་ཞིག་ཐེབས་ཡོད་པ་དང། ལྟ་གྲུབ་དེ་ཡང་ཉམས་ཆག་གང་འཚམ་སོང་ནས་ད་ལྟ་ཡུལ་དེའི་མི་འགའ་ཤས་ཀྱིས་ལྟ་གྲུབ་དེ་དང་རང་གི་འཚོ་བ་གཉིས་བར་ལ་རྒྱང་ཐག་རིང་དུ་སོང་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཐེངས་འདིའི་ལེ་ཚན་ནང་ལ་བཅར་འདྲི་ཞུ་ཡུལ་གྲས་སུ་ཡོད་པའི་སྦོ་ཚི་ཝཱ་ན་གཙུག་ལག་སློབ་གྲྭའི་ལོ་རྒྱུས་རིག་པ་བ་འབུམ་རམས་པ་སྦོ་གྷ་མ་ན་ཙི་ཤཱ་ལགས་ཀྱིས་ཁ་པར་ཐོག་ནས་འདི་གར་བརྗོད་པར། If you still have poverty, if you still have youth unemployment, གལ་ཏེ་འདིར་དབུལ་ཕོངས་ཡོད་པ་དང་ན་གཞོན་ལས་མེད་སོགས་ཀྱི་གནས་ཚུལ་འདི་ཚོ་ཡོད་དུས་ད་དུང་ཨུ་བུན་ཐོ་སྦོ་ཐོ་ཡི་སྐོར་བཤད་བསྡད་ན་མི་འགའ་ཤས་ཀྱིས་དེ་ལ་རིན་ཐང་དེ་ཙམ་མཐོང་སྲིད་ཀྱི་མ་རེད། ཁོང་ཚོས་རང་གི་འཚོ་གནས་ལ་བློ་འཚབ་ཆེ་བ་བྱེད་ཀྱི་རེད། དེ་ལྟ་བུའི་སྲོལ་རྒྱུན་གྱི་ལྟ་གྲུབ་ལ་རིན་ཐང་མི་མཐོང་བའི་གནས་སྟངས་འདི་ཅི་འདྲ་བྱས་ནས་བྱུང་ཡོད་པའི་ཐད་ལ་ཁོང་གིས་དེ་ནི་མི་སེར་སྤེལ་ཡུལ་དུ་གྱུར་བའི་དུས་སྐབས་སུ་སྔར་གྱི་སྤྱི་ཚོགས་ཀྱི་གནས་སྟངས་ལ་འཕོ་འགྱུར་གཏོང་བའི་རྐྱེན་གྱིས་ཡིན་པར་ངོས་འཛིན་བྱེད་ཀྱི་འདུག། Botswana། ནི་ཨ་ཧྥེ་རི་ཁའི་གླིང་ཆེན་གྱི་རྒྱལ་ཁབ་གཞན་དང་འདྲ་བར་དེ་ཡོ་རོབ་ཀྱི་རྒྱལ་ཁབ་ཁག་གི་མི་སེར་སྤེལ་ཡུལ་འོག་གཉའ་གནོན་མྱོང་མཁན་གྱི་རྒྱལ་ཁབ་ཞིག་ཡིན་པ་དང། ཡུལ་དེའི་རང་བཙན་ཐོབ་ནས་ལོ་ལྔ་བཅུ་ང་གྲངས་ལས་འགྲོ་གི་མེད་པ་བཅས་རེད།

སྤྱི་ཚོགས་བྱེ་བྲག་པ་དང་མི་བྱེ་བྲག་པ་བདམས་ནས་ཁོ་ཚོ་དེ་ལ་གོ་གནས་བྱེ་བྲག་པ་སྤྲད་པ་དང། སློབ་གསོའི་ལས་དོན་ནང་མི་རིགས་འགའ་ཤས་ལ་ཁེ་ཕན་ཆེ་བ་སྤྲོད་པ་སོགས་བྱས་པ་རེད། དེ་རྗེས་མི་སྡེ་ཕན་ཚུན་བར་ལ་འགལ་ཟླར་གྱུར་བ་དང། མི་སེར་སྤེལ་མཁན་གྱིས་དགའ་བོ་བྱེད་སའི་མི་སྡེ་ལ་གཞན་གྱིས་མི་དགའ་བ་ཆགས་ཏེ་དེ་ནས་སྤྱི་ཚོགས་ནང་རང་གི་ཕྱོགས་གཏོགས་ལ་རྒྱབ་སྐྱོར་དང་གཞན་ལ་ཁ་གཏད་བྱེད་པའི་གོམས་གཤིས་ཆགས་པ་རེད། སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་བརྒྱད་ཅུ་གྱ་བཞི་དང་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་བརྒྱད་ཅུ་གྱ་ལྔ་ལོའི་ནང་འཇར་མི་ནི་ནང་སྦར་ལིན་གྲོས་མོལ་ཚོགས་ཆེན་ཟེར་བ་དེ་འཚོགས་ཏེ། ཡོ་རོབ་ཀྱིས་ཨ་ཧྥེ་རི་ཁ་མི་སེར་སྤེལ་ཡུལ་དུ་བསྒྱུར་རྒྱུ་དེ་ཁྲིམས་མཐུན་ཟེར་བ་ལ་བཟོས་ཏེ། ཨ་ཧྥེ་རི་ཁའི་གླིང་ཆེན་གྱི་ས་ཕྱོགས་ཚང་མ་མི་སེར་སྤེལ་མཁན་གྱིས་ཁ་ལོ་ཡོངས་སུ་བསྒྱུར་འགོ་བཙུགས་ཡོད་པ་ཡིན་པ་ལོ་རྒྱུས་རིག་པ་བ་ཁག་གིས་ངོས་འཛིན་བྱེད་ཀྱི་ཡོད་པ་རེད། འོན་ཀྱང་དེ་རྗེས་མི་ལོ་བརྒྱད་ཅུ་ཙམ་གྱི་རྗེས་སུ་གླིང་ཆེན་དེའི་ས་ཁོངས་རྣམས་རང་བཙན་ཅན་གྱི་རྒྱལ་ཁབ་ཁག་ཏུ་འགྱུར་ཐུབ་པ་བྱུང་ཡོད་པ་རེད།

འཛམ་གླིང་དམག་ཆེན་གཉིས་པའི་ནང་ཞུགས་མཁན་ཨ་ཧྥེ་རི་ཁ་བ་དཔེར་ན་ཇོ་མོ་ཁེན་ཡཱ་ཁྲ་ལྟ་བུར་ཕྱིར་རང་ཡུལ་ལ་ལོག་རྗེས་ཁོང་ཚོའི་སེམས་ནང་རང་དབང་དང་རང་བཙན་གྱི་བསམ་བློ་ཁྱེར་ནས་སླེབས་པ་རེད། ཁོང་ཚོ་ལ་ཆབ་སྲིད་ཀྱི་ལྟ་བ་སླེབས་པ་རེད། བྱས་ཙང་ཁོ་ཚོས་རང་དབང་གི་ལས་འགུལ་འགོ་བཙུགས་པ་རེད་ལ། དེས་འཇར་མ་ནི་རིམ་བཞིན་དབྱིན་ཇི་དང་ཧྥ་རན་སི་སོགས་མི་སེར་སྤེལ་མཁན་རིང་ལུགས་པ་རྣམས་མགོ་རྟིང་སློག་པ་རེད། དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ནང་དང། དྲུག་ཅུ་རེ་གྲངས་ནང་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོར་ཨ་ཧྥེ་རི་ཁའི་རྒྱལ་ཁབ་ཉི་ཤུ་ཙམ་རང་བཙན་ཐོབ་པ་རེད། སྦོ་ཚི་ཝཱ་ནཱ་དེ་རྗེས་ལོ་དྲུག་གི་རྗེས་སུ་རང་བཙན་ཐོབ་ཡོད་པ་དེ་ནི། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོར་རང་བཙན་ཐོབ་རྒྱུའི་གསལ་བསྒྲགས་བྱས་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོའི་ཟླ་བ་དགུ་པའི་ཚེས་སུམ་ཅུ་ཉིན་དངོས་སུ་རང་བཙན་ཐོབ་ཡོད་པ་རེད།

སྲིད་འཛིན་དང་པོ་དེའི་མིང་ལ་སེ་རེ་ཚི་ཁ་མ་ཟེར་གྱི་ཡོད་པ་དང། ཁོང་ནི་ད་ལྟའི་སྲིད་འཛིན་ཨི་ཡན་ཁ་མ་གྱི་ཕ་ཡིན་པ་རེད། འོན་ཀྱང་ཁོང་གཉིས་ཀྱི་བར་ལ་སྲིད་འཛིན་གཞན་གཉིས་བྱུང་འདུག་རང་བཙན་སྐབས་ཀྱི་སྲིད་འཛིན་དང་པོ་སེ་རེ་ཚི་ཁ་མ་ནི་ཚོ་སྡེ་གཅིག་གི་དཔོན་གྱི་བུ་ཞིག་ཡིན་པ་དང། མི་སེར་སྤེལ་བའི་དུས་སྐབས་སུ་ལྷོ་ཨ་ཧྥེ་རི་ཁ་དང་དབྱིན་ཡུལ་དུ་ཁྲིམས་ཀྱི་སློབ་སྦྱོང་བྱས་ཡོད་ཅིང། དབྱིན་ཇིའི་བུ་མོ་རུད་ཟེར་བ་ཞིག་དང་མཉམ་དུ་ཆང་ས་བརྒྱབ་པ་ཞིག་རེད་འདུག།

སྐབས་དེར་འཛམ་གླིང་འདི་ཡི་ནང་ལ་སྦོ་ཚ་ཝ་ན་དང་བཱང་ལ་དེ་ཤི་གཉིས་ལས་སྐྱོ་བའི་རྒྱལ་ཁབ་ཅིག་མེད་པ་རེད། འོན་ཀྱང་སྟབས་ལེགས་ནས་ཅི་ཡང་མེད་པའི་ལུང་པ་དེའི་ནང་ལ་རྗེས་སུ་རྡོ་རྗེ་ཕ་ལམ་གྱི་གཏེར་ཁ་འཕོང་ཆེན་མཐོང་བ་དང། དེ་ཡང་དབྱིན་ཇི་ཡི་བཙན་བཟུང་མཇུག་བསྒྲིལ་བའི་རྗེས་སུ་གཏེར་ཁ་དེ་རྙེད་ཡོད་པ་རེད། སྤྱིར་ཨ་ཧྥེ་རི་ཁའི་རྒྱལ་ཁབ་མང་པོའི་ནང་ལ་རང་བྱུང་གི་ཐོན་ཁུངས་དང་ཕྱི་ཡི་མ་དངུལ་གྱི་རོགས་སྐྱོར་སོགས་ཡུལ་དེའི་མ་དངུལ་རྣམས་རུལ་སུངས་ཀྱི་འོག་ནས་རྒྱལ་ཁབ་སྤྱི་ལ་མི་ཕན་པའི་གནས་ཚུལ་མང་པོ་མཐོང་བཞིན་ཡོད་ན་ཡང།
སྦོ་ཚ་ཝ་ན་དེ་བཞིན་ལྐོག་ཟོས་རུལ་སུངས་ཆུང་བའི་རྒྱལ་ཁབ་ཅིག་ལ་གནས་པ་དེ་ཐོག་མའི་འགོ་ཁྲིད་ཀྱི་སྲོལ་རྒྱུན་དུ་གཏོགས་པ་དང་འབྲེལ་བ་ངེས་ཅན་ཞིག་ཡོད་པ་རེད། and Botswana used the profit or the proceeds སྦོ་ཚ་ཝ་ནའི་ནང་རྡོ་རྗེ་ཕ་ལམ་གྱི་ཁེ་བཟང་རྣམས་སློབ་གྲྭ་དང་འཛུགས་སྐྲུན་སྨན་ཁང་སློབ་གསོ་བཅས་ཀྱི་ཐོག་ལ་བཏང་ཡོད་པ་རེད། ད་ལྟའི་ཆ་ལ་སྦོ་ཚ་ཝ་ན་ནི་ཨ་ཧྥེ་རི་ཁའི་ནང་གི་ལམ་ལྷོངས་ལྡན་པའི་རྒྱལ་ཁབ་ཀྱི་དཔེ་འཇོག་ས་དེ་རེད། ཡིན་ན་ཡང་དེ་ནི་ཁོང་ཚོའི་གཏེར་ཁ་ལ་བརྟེན་དགོས་ཀྱི་ཡོད་པར་བརྟེན་ནས་ཕུགས་རིང་ཐུང་ཅི་ཙམ་གནས་ཀྱི་ཡོད་སུས་བརྗོད་ཐུབ། དེ་ནི་ལྷོ་ཨ་ཧྥེ་རི་ཁའི་རྒྱལ་ས་ཝིག་ཏོ་རི་ཡ་ནང་ཡོད་པའི་ལྷོ་ཨ་ཧྥེ་རི་ཁའི་གཙུག་ལག་སློབ་གྲྭའི་གཙུག་ལག་སློབ་དཔོན་མི་ཤེལ་ཁི་ལ་སི་ཀོ་ཇོན་སོན་ལགས་རེད། གཏེར་ཁ་ལ་ཡོད་པའི་རིན་ཐང་དེས་གཏེར་ཁ་དེ་རྫོགས་པའི་རྗེས་སུ་མེད་པ་ཆགས་རྒྱུ་ཡིན་སྲིད་མོད། འོན་ཀྱང་ཡུལ་དེའི་སྲོལ་རྒྱུན་ནས་བྱུང་བའི་བསམ་པའི་དཔལ་ཡོན་གྱི་རིན་ཐང་དེ་རྩ་བའི་ཆ་ནས་མི་རྣམས་ཀྱི་མི་ཚེ་དང་ཐག་ཉེ་པོར་མུ་མཐུད་ནས་གནས་ཡོད་པ་རེད། མི་སེར་སྤེལ་མཁན་ཚོས་རང་གིས་ངོས་འཛིན་བྱས་པའི་དཔལ་ཡོན་དང་མི་མཐུན་པའི་ཨ་ཧྥེ་རི་ཁའི་མི་ཡི་དཔལ་ཡོན་དེ་རིན་ཐང་མ་བཞག་པར་ཨ་ཧྥེ་རི་ཁའི་མི་རྣམས་ནི་རྗེས་ལུས་ཅན་དང་དཔལ་ཡོན་མེད་པའི་མི་ཞིག་ཡིན་པར་རྣམ་པ་བཟོས་ནས་ད་བར་འཛམ་གླིང་ནང་ལ་ཨ་ཧྥེ་རི་ཁའི་ནང་ཁོར་ཡུག་དང་རི་སྐྱེས་སྲོག་ཆགས་གཏེར་ཁ་སོགས་ཀྱི་རིན་ཐང་སྐོར་ལས། མིའི་རིག་གནས་དང་དཔལ་ཡོན་གྱི་སྐོར་ལ་དོ་སྣང་བྱེད་མཁན་ཉུང་ཉུང་ཞིག་ཡིན་པ་རེད། ལོ་རྒྱུས་རིག་པ་བ་མང་པོ་ཡིས་ཨ་ཧྥེ་རི་ཁའི་ནང་གི་དཔལ་ཡོན་ཡར་རྒྱས་དེ་སྦན་ཐུའི་མི་རིགས་གནས་སྤོ་དང་དར་འཕེལ་བྱུང་བའི་རྒྱུ་ནས་བྱུང་བ་ཡིན་པར་ངོས་འཛིན་བྱེད་ཀྱི་འདུག་མི་རིགས་དེའི་ངོས་འཛིན་བྱེད་ས་དེ་མི་རིགས་དེའི་སྐད་ཡིག་ཐོག་ནས་ཡོང་གི་ཡོད་པ་དང། སྤྱིར་མི་སེར་སྤེལ་ཡུལ་རིང་ལུགས་ཀྱི་སྐབས་སུ་རྒྱུན་འཇགས་བྱུང་བའི་དབྱིན་ཇི་དང་ཧྥ་རན་སི་སོགས་ཡུ་རོབ་ཀྱི་སྐད་ཡིག་ཀྱང་མུ་མཐུད་ནས་ས་གནས་དུ་གནས་ཡོད་ན་ཡང་སྦན་ཐུའི་མི་རིགས་ཀྱི་སྐད་ཡིག་དང། དེ་ལས་ཟུར་དུ་མཆེད་པའི་ས་གནས་ཀྱི་སྐད་ཡིག་ཨ་ཧྥེ་རི་ཁའི་ལྷོ་ངོས་ཀྱི་གླིང་ཆེན་ཡོངས་སུ་ཁྱབ་ཡོད་པ་བཅས་རེད། སྦོ་ཚ་ཝ་ན་དེ་བཞིན་ཨ་ཧྥེ་རི་ཁའི་ནང་གི་རི་དྭགས་ཀྱིས་ཕྱུག་པའི་ཡུལ་ཞིག་ཡིན་པ་དང། ཨ་ཧྥེ་རི་ཁའི་ཡུལ་གྱི་གྲས་ནས་གཅན་གཟན་དང་རི་དྭགས་ལྟད་མོ་ལྟ་སའི་སྤྱི་གླིང་སྐད་གྲགས་ཡོད་པའི་རྒྱལ་ཁབ་ཞིག་ཀྱང་རེད། དེ་ལྟ་བུའི་རི་དྭགས་དང་གཅན་གཟན་གྱིས་ཕྱུག་པའི་གླིང་ཆེན་དེ། ང་སུ་ཡིན་པ་དེ་ང་ཚོ་སུ་ཡིན་པའི་རྒྱུ་མཚན་ཡིན་ཟེར་བའི་ལྟ་གྲུབ་ཀྱི་འོག་ནས་རང་གི་འཁོར་ཡུག་ནང་གི་སེམས་ཅན་གཞན་ལ་གུས་བརྩི་དང་རིན་ཐང་འཇོག་པ་དེ་ཡི་ཤུགས་རྐྱེན་ངེས་ཅན་ཞིག་བྱུང་ཡོད་སྲིད་པ་བཅས་རེད། དཔེར་ན་ཡུལ་དེའི་མི་རྣམས་ཀྱི་རུས་མིང་ལ་གཅན་གཟན་དང་རི་དྭགས་ཀྱི་མིང་ཐོགས་ཡོད་པ་རེད། ཐེངས་འདིའི་ལེ་ཚན་ནང་སྐད་ཆ་འདྲི་སའི Botswana གཙུག་ལག་སློབ་གྲྭའི་འབུམ་རམས་མ Musa Dube ལགས་ལ་མཚོན་ན་ཡང་ཁོང་གི་རུས་མིང Dube ཟེར་བ་དེ་ནི Bantu ཀྱི་སྐད་ནང

ཆུ་སྲིན་ཟེར་བ་དང། Kgabo སམ་སྤྲེའུ། Phuti སམ་གཙོད། དེ་བཞིན་གླང་ཆེན་སོགས་ཀྱི་མིང་ཡང་ཁེལ་ཡོད་པ་དེ་ཚོ་ཡིས། རང་དང་འབྲེལ་བ་ཡོད་པའི་སེམས་ཅན་དེ་ལ་དམིགས་བསལ་གྱི་སྲུང་སྐྱོབ་དང་སྐྱེས་ལྷ་ལྟ་བུའི་རྩ་ཆེན་ལ་ངོས་འཛིན་མཛད་ཀྱི་ཡོད་པ་རེད། ཡང Bantu མི་རིགས་ཀྱི་སྲོལ་རྒྱུན་གྱི་ལྟ་གྲུབ་ནང་ལ། མི་ཚང་མའི་རྩ་བའི་རང་གཤིས་དེ་བཟང་པོ་ཡིན་པར་ངོས་འཛིན་གྱི་ཡོད་པ་དང། མི་སྒེར་སམ་སྤྱི་ཚོགས་ལ་ལྟས་ངན་བྱུང་ན་དེ་ནི་མི་དེ་དང་མིའི་བར་གྱི་འབྲེལ་བ་དང། མི་དང་རང་བྱུང་ཁོར་ཡུག་གི་བར་གྱི་འབྲེལ་བ་ལ་སྐྱོན་བཟོས་པ་ལས་བྱུང་བ་ཡིན་པར་ངོས་བཟུང་གི་ཡོད་པ་རེད། དེ་ནི་ང་སུ་ཡིན་པ་དེ་ནི་ང་ཚོ་སུ་ཡིན་པའི་རྒྱུ་མཚན་ཡིན་ཟེར་བའི་ལྟ་གྲུབ་དེ་དང་གཡོལ་ཐབས་མེད་པའི་འབྲེལ་བ་ཡོད་པ་བརྗོད་མི་དགོས་པ་བཅས་རེད། དཔེར་ན་མི་ཞིག་ནད་པ་ཆགས་པ་ཡིན་ན། དེ་ནི་མི་དེ་ཡིས་མི་གཞན་དང་མཉམ་གྱི་འབྲེལ་བ་ལ་གནོད་འཚེ་བྱས་པ་དང་ཁོར་ཡུག་དང་མཉམ་དུ་ཡོད་པའི་འབྲེལ་བ་ལ་སྐྱོན་བྱས་པ་ལས་བྱུང་བ་ཡིན་པར་ངོས་བཟུང་གི་ཡོད་པ་རེད།

དཔེར་ན་ངས་རང་གི་ཕ་མ་དང་མི་རབས་གོང་མ་རྣམས་སྣང་མེད་བྱས་པ་ཡིན་ན། ངས་དེ་སྐྱར་གསོ་ཡི་ཆོ་ག་བྱ་དགོས་ཀྱི་ཡོད་རེད། དེའི་རྗེས་ལ་གཞི་ནས་སྨན་སྤྲོད་ཀྱི་ཡོད་རེད། ཕྱི་ལུས་ཀྱི་ཆེད་དུ་སྨན་དེ་གོམ་པ་གཉིས་པ་དེ་ཆགས་ཡོད། ཨ་ཧྥེ་རི་ཁའི་རང་བཙན་འཐབ་རྩོད་ཀྱི་འགོ་ཁྲིད་ཚོས་དེ་ལྟ་བུའི་ས་གནས་དེ་ཡི་བསམ་པའི་དཔལ་ཡོན་བསྐྱར་དར་བྱེད་དགོས་པའི་བསམ་བློ་སླེབས་ཡོད་པ་རེད། གླིང་ཆེན་དེའི་རྒྱལ་ཁབ Ghana ཡི་རང་བཙན་གྱི་འགོ་ཁྲིད Kwame Nkrumah ཟེར་བ་ཡིས། ཨ་ཧྥི་རི་ཁའི་རྒྱལ་ཁབ་ཟེར་བའི་ལྟ་གྲུབ་བཏོད་པའི་སྐབས་སུ་ཨ་ཧྥི་རི་ཁའི་རྩ་བ་བསྐྱར་འཛུགས་བྱེད་དགོས་ཟེར་བའི་ལས་འགུལ་སྤེལ་ཡོད་པ་དེ་ནི། ང་སུ་ཡིན་པ་ང་ཚོ་སུ་ཡིན་པའི་རྒྱུ་མཚན་གྱིས་ཟེར་བའི་ལྟ་གྲུབ་འདི་ལྟ་བུ་བསྐྱར་གསོ་བྱེད་དགོས་བརྗོད་པ་ཡིན་པ་གཙུག་ལག་སློབ་དཔོན Boga Manatsha ལགས་ཀྱིས་འགྲེལ་བརྗོད་མཛད་ཀྱི་འདུག། African Renaissance was a Way of Trying to See Africa We Have to Revive ཨ་ཧྥེ་རི་ཀའི་རྒྱལ་ཁབ་ཟེར་བའི་ལྟ་བ་དེས་ཅི་ཞིག་བརྗོད་རྒྱུའི་འབད་བརྩོན་བྱེད་ཀྱི་ཡོད་པ་རེད་ཟེར་ན། ཨ་ཧྥེ་རི་ཁ་བ་ང་ཚོས་རང་གི་རྩ་བ་བསྐྱར་གསོ་བྱས་ནས་བསྐྱར་དར་ཡོང་བ་བྱེད་དགོས་ཅེས་བརྗོད་ཀྱི་ཡོད་པ་རེད། ཁོང་གིས་མུ་མཐུད་ནས་བརྗོད་པ་ལྟར་ན། ཐབས་ལམ་དེ་ནི། ད་ལྟ་ས་ཁུལ་དེའི་ན་གཞོན་ལས་མེད་ཀྱི་དཀའ་ངལ་ཡོང་མཁན་ཚོས་ང་སུ་ཡིན་པ་ང་ཚོ་སུ་ཡིན་པའི་རྒྱུ་མཚན་གྱིས་ཟེར་བའི་ལྟ་གྲུབ་ཀྱི་རིན་ཐང་ལ་དོགས་པ་བྱེད་པའི་གནད་དོན་འདི་འདྲ་མི་ཡོང་བ་བཟོ་རྒྱུའི་ཆེད་དུ་ཐབས་ལམ་ཅི་འདྲ་བསྐྲུན་དགོས་པའི་སྐོར་གྱི་ལས་འགུལ་ཞིག་ཡིན་པ་དང། དེང་སྐབས་ས་གནས་ཀྱི་སྲོལ་རྒྱུན་རྒྱུན་འཛིན་བྱེད་པར་ད་ལྟའི་དཀའ་ངལ་ཅི་འདྲ་བྱས་ནས་སེལ་དགོས་པ་དེ་ཨ་ཧྥེ་རི་ཁའི་གླིང་ཆེན་གྱིས་འཕྲད་པའི་གདོང་ལེན་ཞིག་ཡིན་པ་རེད། སྦོ་ཚུ་ཝཱ་ནཱ་དེ་བཞིན་ཨ་ཧྥེ་རི་ཁའི་ལམ་ལྷོངས་ཀྱི་དཔེར་འཇོག་ས་ཞིག་ཡིན་པར་བརྟེན་ནས་གླིང་ཆེན་དེའི་ནང་གསོ་རྒྱུའི་དཔྱད་བརྡར་ཐོག་ལས་འགན་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་པ་བརྗོད་མི་དགོས་ཤིག་ཡིན་ཅིང་བོ་ཚུ་ཝེ་ན་ཡི་ནང་ལ་ལྟ་གྲུབ་དེ་ཡི་མིང་གི་ཐོག་ལ་བཙུགས་པའི་སློབ་གྲྭ་ཆེན་མོ་ཞིག་ཀྱང་ཡོད་པ་དང། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་བཙུགས་པའི་སྦོ་ཐོ་གཙུག་ལག་སློབ་གྲྭ་ཟེར་བ་དེའི་ནང་ལ་ཚན་རིག་ལག་རྩལ་སོགས་ཀྱི་སློབ་གསོ་སྤྲོད་ཀྱི་ཡོད་པ་རེད། གསན་མཁན་རྣམ་པ་ཚོ་ལེ་ཚན་འདི་མཇུག་སྡོམ་མ་མཛད་པའི་གོང་དུ། བར་ལམ་གོང་ས་མཆོག་སྦོ་ཚུ་ཝེ་ན་ཡི་ནང་ལ་ཕེབས་བསུ་ཞུས་ཆེད།

གསན་མཁན་རྣམ་པ་ཚོ་ཁྱེད་ཀྱིས་གསན་པ་འདི་ནི་བར་ལམ་རྒྱ་ནག་གི་གནོན་ཤུགས་རྩིས་མེད་བྱས་ཏེ་གོང་ས་མཆོག་ལ་མཐོང་ཆེན་འོས་འཚམས་འབུལ་མཁན་གྱི་ཨ་ཧྥེ་རི་ཁའི་རྒྱལ་ཁབ། Botswana། ཟེར་བ་དེ་ཡི་སྐོར་ལ་ཁྱེད་ཀྱི་རྒྱུས་ལོན་ཅུང་ཙམ་བྱུང་བའི་ཆེད་དུ། རྒྱལ་ཁབ་དེ་དང་ཨ་ཧྥེ་རི་ཁའི་གླིང་ཆེན་གྱི་རིག་གཞུང་དང་བསམ་པའི་བག་ཡངས། ལོ་རྒྱུས་སོགས་ཕྱོགས་སྒྲིག་དང་སྙན་སྒྲོན་ཞུས་པ་ཞིག་ཡིན། ཁྱེད་ཀྱིས་ང་ཚོའི་གངས་རིའི་བྲག་ཅའི་ལེ་ཚན་དེ་ཉན་པར་བཀའ་དྲིན་ཆེ།